ལྷན་རྒྱས་སྐུ་ཁམས་བཟང་བོད་ཀྱི་བརྙན་འཕྲིན་ནས་རྒྱང་སྲིང་གནང་བའི་ནང་ཆོས་ངོ་སྤྲོད་ཀྱི་ལས་རིམ་ནང་ཆོས་བརྒྱུད་ཁག་གི་ནང་སློབ་གཉེར་གནང་ཕྱོགས་སྐོར་ངོ་སྤྲོད་ཞུ་རྒྱུ་ཡིན། དེ་རིང་གི་ལས་རིམ་འདི་ཡི་ནང། འབྲས་སྤུངས་བློ་གསལ་གླིང་གི་མཁན་རིན་པོ་ཆེ་ཉང་པོ་བློ་བཟང་བསམ་གཏན་མཆོག་གིས་རི་བོ་དགེ་ལྡན་པའི་ནང་སློབ་གཉེར་གནང་ཕྱོགས་སྐོར་ངོ་སྤྲོད་གནང་རྒྱུ་ཡིན། ལས་རིམ་སྙན་སྒྲོན་ཞུ་མཁན་གུས་པ་བློ་གྲོས་བཟང་པོ་ཡིན། འབྲས་སྤུངས་བློ་གསལ་གླིང་གི་མཁན་ཁྲི་གྱ་གཉིས་པ་མཁན་རིན་པོ་ཆེ་ཉང་པོ་བློ་བཟང་བསམ་གཏན་མཆོག་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་བདུན་ཟླ་བ་གསུམ་པའི་ཚེས་བཅོ་ལྔའི་ཉིན། སྡིག་པོའི་ཚོ་བ་ཡབ་ཚེ་རིང་དབང་ཕྱུག་དང་ཡུམ་ཚེ་རིང་བུ་ཁྲིད་གཉིས་ཀྱི་སྲས་སུ་སྐུ་འཁྲུངས་ཤིང་ལོ་ན་བཅུ་གཅིག་སོན་པ་ན་བལ་ཡུལ་བསམ་གཏན་གླིང་གི་མཁན་རིན་པོ་ཆེ་ཉང་པོ་དགེ་བཤེས་བློ་བཟང་དགེ་འདུན་སྐུ་མདུན་ནས་རབ་བྱུང་དང་དགེ་ཚུལ་གྱི་སྡོམ་པ་བཞེས་ནས་མཚན་ལ་བློ་བཟང་བསམ་གཏན་ཞེས་གསོལ་གནང་འདུག། དེ་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་ལོར་འབྲས་སྤུངས་བློ་གསལ་གླིང་གི་གྲྭ་ཚང་དུ་ཆོས་ཞུགས་ཀྱིས་ཕ་ར་མཁན་ཟུར་རིན་པོ་ཆེ་རྒན་པད་མ་རྒྱལ་མཚན་མཆོག་དང་རྒན་དབང་ཆེན་ལ་སོགས་པའི་དགེ་བའི་བཤེས་གཉེན་ཆེན་པོ་བཅུ་ཕྲག་གཅིག་ལྷག་ཞབས་རྡུལ་སྤྱི་བོར་བླངས་ཏེ་གཞུང་ཆེན་བཀའ་པོད་ལྔ་ལ་ཐོས་བསམ་གནང་ནས་གྲྭ་ཚང་རིན་པོ་ཆེ་རྒྱུགས་སྤྲོད་ཆ་ཚང་གནང་འདུག་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོར་བློ་གསལ་གླིང་གཙུག་ལག་ཁང་རྙིང་པའི་དབུ་འབྱེད་སྐབས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དབུས་རིས་མེད་སྐྱེས་ཆེན་དུ་མའི་སྐུ་མདུན་ནས་དབང་ལུང་ཟབ་ཁྲིད་མན་ངག་ཞུས་གནང་མཛད་འདུག། དེ་ནས་རིམ་པས་དགེ་ལུགས་རྒྱུགས་སྤྲོད་ཕུལ་ནས་སྨོན་ལམ་ཆེན་མོར་དགེ་བཤེས་ལྷ་རམས་པའི་དམ་བཅའ་འཇོག་གནང་མཛད་འདུག་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་ལོར་དཔལ་ལྡན་སྨད་རྒྱུད་གྲྭ་ཚང་དུ་གསང་སྔགས་རྡོ་རྗེ་ཐེག་པའི་གཞུང་ལུགས་ལ་ཐོས་བསམ་གནང་ནས་སྔགས་ཀྱི་རྩོད་རྒྱུགས་སྐབས་རྩེ་ཕུད་ཨང་རིམ་ཐོབ་པ་བྱུང་འདུག་དེ་ནས་དགེ་ལྡན་ལུགས་བཟང་གཙུག་ལག་སློབ་གཉེར་ཁང་ཆེན་པོའི་རྒྱུགས་སྤྲོད་དོ་དམ་པའི་འགན་འཛིན་དང་ཞོར་དུ་སློབ་གཉེར་བ་ཚོར་གཞུང་ཆེན་བཀའ་པོད་ལྔ་ཡི་སློབ་ཁྲིད་གནང་བཞིན་མཛད་འདུག་དེ་ནས་ཕྱི་ལོ་ཉིས་སྟོང་ལྔ་ལོར་འབྲས་སྤུངས་བློ་གསལ་གླིང་གི་དགེ་སྐོས་གནང་ནས་བསྟན་པར་ཕན་པའི་སྒྲིག་འཛུགས་དམ་དོན་གནང་འདུག། ཕྱི་ལོ་ཉིས་སྟོང་བཅུ་གཅིག་ལོར་དཔལ་ལྡན་སྨད་རྒྱུད་གྲྭ་ཚང་གི་དགེ་སྐོས་དང་སྔགས་ཀྱི་དམ་བཅའ་བཅས་འཇོག་གནང་མཛད་འདུག་ཕྱི་ལོ་ཉིས་སྟོང་དགུ་ནས་ཉིས་སྟོང་བཅུ་དྲུག་བར་ལོ་བརྒྱད་རིང་འདི་ག་མོན་གྷོ་འབྲས་སྤུངས་སྒོ་བློ་གཉིས་དང་དགའ་ལྡན་ཤར་བྱང་གཉིས་དེ་བཞིན་རྭ་སྟོད་དང་བཙུན་དགོན་བཅས་དགོན་སྡེ་དྲུག་གི་ཚན་རིག་གོ་སྒྲིག་འགན་འཛིན་ཡང་གནང་འདུག་དེ་ནས་ཕྱི་ལོ་ཉིས་སྟོང་བཅོ་བརྒྱད་སྤྱི་ཟླ་ལྔ་པའི་ཚེས་པ་ཉི་ཤུ་རྩ་ལྔའི་ཉིན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས། བློ་གསལ་གླིང་གྲྭ་ཚང་གི་མཁན་རིན་པོ་ཆེ་ཕྱག་རྟགས་བསྩལ་དོན་ལྟར། ཕྱི་ལོ་ཉིས་སྟོང་བཅོ་བརྒྱད་ཟླ་བ་དྲུག་པའི་ཚེས་པ་སུམ་ཅུ་ཉིན་མཁན་རིན་པོ་ཆེའི་ཁྲི་སྟོན་མཛད་སྒོ་གནང་ནས་ད་ལྟ་བར་འབྲས་སྤུངས་བློ་གསལ་གླིང་གི་གྲྭ་ཚང་གི་མཁན་རིན་པོ་ཆེ་ཡི་མཛད་འགན་གནང་བཞིན་པ་རེད་འདུག། སྟོང་ཉིད་སྙིང་རྗེ་ཟུང་དུ་འཇུག་པའི་ལམ་ཆེས་ཆེར་གསལ་མཛད་གངས་ཅན་བསྟན་འགྲོའི་མགོན། ཕྱག་ན་པདྨོ་བསྟན་འཛིན་རྒྱ་མཚོ་ལ་གསོལ་བ་འདེབས་སོ་བཞེད་དོན་ལྷུན་གྲུབ་ཤོག། ཞེས། ཇི་སྐད་གསུངས་པ་བཞིན་རང་ཅག་རྣམས་ཀྱིས་དགྲ་འཇོག་མཚུངས་དང་མ་བྱེད་པ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་སྒོ་གསུམ་གུས་པ་ཆེན་པོས་གུས་ཕྱག་སྔོན་དུ་ཕུལ་ནས། ད་དེ་རིང། ང་རང་ཚོ། གདན་ས་ཁག་དང། བཤད་གྲྭ་ཁག་ཏུ་བསླབ་པ་སློབ་གཉེར་བྱེད་སྟངས་ཀྱི་སྐོར་ལ། ང་རང་ཚོ་བོད་ཀྱི་བརྙན་འཕྲིན་ཁང་ནས་ཨ་ནི། འདི་འདྲས་འགྲེལ་བཤད་ཞུ་དགོས་གསུངས་པ་ནང་བཞིན་གྱི་ཅིག་ད། ངས་རྒྱས་ཤིང་རྒྱས་པ་ཞུ་ཐུབ་ཀྱི་མ་རེད་དེ་ཡིན་ན་ཡང། ཨ་ནི། བཙན་བྱོལ་སྒྲིག་འཛུགས་ཀྱིས། ཨ་ནི་འདི་འདྲའི་བཀའ་གནང་བ་ཡིན་དུས་ཨ་ནི། ང་རང་གིས་གང་ཤེས། འོ་དེ་ཞུ་ཆོག་པ་ཞིག་ཞུ་ཡས་གཅིག་བྱས། དེ་ནས་ཐོག་མར། གདན་ས་གྲྭ་ཚང་ཁག་ཏུ། ཨ་ནི། ཐོས་བསམ་སྒོམ་གསུམ་ལབ་ཡས་དེའི་ནང་ནས་ད་གཙོ་བོ་དེ་ནི་ང་རང་ཚོ་གི་ཐོག་མར་ཡང་དཔེ་ཆ་ལྟ་ཡོང་དུས་ག་ལ་ནི་བསྡུས་གྲྭ་ནས་འདུག་སེ་ལྟ་འགྲོ་དགོས་པ་རེད། ཨ་ནི་བསྡུས་གྲྭ་ནང་ལོགས་ལ་ཨ་ནི་བསྡུས་གྲྭ་བསྡུས་ཆུང་དང་བསྡུས་འབྲིང་དང་བསྡུས་ཆེན་ཟེར་ནས་ཨ་ནི་ཁག་གསུམ་ཨ་ནི་དེ་འདྲའི་ལྟ་སྲོལ་ཡོད་རེད། དེ་དང་མཉམ་དུ་ནི་བློ་ཡི་རྣམ་གཞག་བློ་རིག་གི་རྣམ་གཞག་འདུག་སེ་བལྟས་ནས་ནི་ལོ་གཅིག་གཉིས་ཅིག་ང་རང་ཚོ་གི་བསྡུས་གྲྭ་དང་བློ་རིག་འདུག་སེ་བལྟས་ནས་དེ་ནས་ཡང་བསྡུས་གྲྭ་ནས་ཡར་འཕར་ནས་བསྡུས་གྲྭ་ནས་ཡང་འཛིན་གྲྭ་སོ་སོ་བཟོས་ནས་རྟགས་རིག་འཛིན་གྲྭ་ཟེར་ཡོད་རེད་རྟགས་རིག་འཛིན་གྲྭ་ནང་ལོགས་ལ་ཡང་རྟགས་རིག་འཛིན་གྲྭ་གི་ནང་ལོགས་ལ་རྟགས་རིག་གི་གཞུང་གཙོ་བོ་ཚད་མ་རྣམ་འགྲེལ་གྱི་དགོངས་པ། ཨ་ནི་རྣམ་འགྲེལ་ཐར་ལམ་གསལ་བྱེད་དང། ཨ་ནི་གྲྭ་ཚང་སོ་སོའི་གི་ཡིག་ཆའི་དགོངས་འགྲེལ། ཨ་ནི་ད་ག་ནང་བཞིན་གྱི་ཚད་མ་རྣམ་འགྲེལ་ཐར་ལམ་གསལ་བྱེད་ཀྱི་དགོངས་འགྲེལ་དེ་འདྲས་ལྟ་སྲོལ་ཡོད་རེད། དེ་དང་འབྲེལ་ནས་ཨ་ནི་བློ་རིག་གི་རྣམ་གཞག་དེ་ལ་གྲྭ་ཚང་སོ་སོའི་ནང་ལོགས་ལ་ཨ་ནི་ཡོངས་འཛིན་བསྡུས་གྲྭ་དང་ད་ག་ནང་བཞིན་གྱི་བློ་རིག་གི་རྣམ་གཞག་དང་རྭ་སྟོད་བློ་རིག་ད་ག་ནང་བཞིན་གྱི་ད་གཞུང་མང་པོ་དེ་འདྲས་དང་འབྲེལ་ནས་ཨ་ནི། ཐར་ལམ་གསལ་བྱེད་ཀྱི་རྣམ་འགྲེལ་དགོངས་པ་རབ་གསལ་ད་ག་ནང་བཞིན་གྱི་རྣམ་འགྲེལ་གྱི་སྐོར་གྱི་ལེའུ་གསུམ་པ་བཞི་པའི་གི་ཨ་ནི་བརྗོད་བྱ་དེ་ཚོ་གང་ཡིན་པ་དེ་འདུག་སེ་བལྟ་དགོས་པ་རེད་ད་འདིའི་སྐབས་ལ་ང་རང་ཚོ་གི་བློ་རིག་གི་རྣམ་གཞག་དང་ཨ་ནི་ཡང་རྟགས་རིག་གི་རྣམ་གཞག་འདི་འདྲ་བྱས་ནས་བལྟས་ནས་རྟགས་རིག་གི་ཡར་རྒྱུགས་སྤྲད་ཡོང་དུས་ག་ལ་ཨ་ནི་བློ་རྒྱུགས་དང། འབྲི་རྒྱུགས་དང་རྩོད་རྒྱུགས་གསུམ་འདུག་སེ་བྱས་ནས་གྲུབ་དགོས་པ་རེད། བློ་རྒྱུགས་ད་སྤྲོད་དུས་རྟགས་རིག་དང་ཚད་མ་རྣམ་འགྲེལ་བློ་རྒྱུགས་འདུག་སེ་སྤྲད་དགོས་པ་རེད། ཨ་ནི་ད་ག་ནང་བཞིན་གྱི་འབྲི་རྒྱུགས་ཡིན་པ་ཡིན་ན་ཡང་འབྲི་རྒྱུགས་ལ་སྡེ་ཚན་གཉིས། ཀ་སྡེ་སྡེ་ཚན་དང་ཁ་སྡེ་སྡེ་ཚན་འདུག་ཟེར་ནས་ཨ་ནི་ཀ་སྡེ་ཡི་ནང་ལོགས་ལ་རྟགས་རིག་གི་གཞུང་དང་ཁ་སྡེ་དེ་ཚོ་ཡིན་པ་ཡིན་ན་ཨ་ནི་བྱིས་པ་དག་ཡིག་ཨོ་དེ་འདྲས་ཀྱི་རྒྱུགས་སྤྲད་ཡས་དང་ཨ་ནི་རྩོད་རྒྱུགས་ལ་ཡང་ཨ་ནི་འཛིན་གྲྭ་སོ་སོའི་ནང་ལོགས་ལ་རྩོད་རྒྱུགས་དེ་འདྲས་བྱས་ནས་ད་རྒྱན་བརྒྱབ་ནས་འདུག་ཟེར་ནས་གང་ལྟར་རྟགས་རིག་གི་འཛིན་གྲྭ་འདུག་ཟེར་དུས་འདི་རྒྱུགས་འཕྲོད་ཚར་སོང་ན་ཨ་ནི་གཞུང་ཆེན་མོ་བལྟ་ཡག་གི་ཕར་ཕྱིན་འགོ་ཚུགས་འགྲོ་བ་རེད། ཕར་ཕྱིན་ནང་ལོགས་ལ་ཡང་འཛིན་གྲྭ་བདུན་ཡོད་རེད། ཕར་ཕྱིན་འཛིན་གྲྭ་བདུན་ཡོད་སྐབས་ལ་ཡང་གཙོ་བོ་ཕར་ཕྱིན་གྱི་འཛིན་གྲྭ་སོ་སོའི་གྱི་གཞུང་ཚན། རྗེ་ཡབ་སྲས་ཀྱི་གསུང་དང་གྲྭ་ཚང་སོ་སོའི་གྱི་ཡིག་ཆ་དང། ད་ནང་བཞིན་གྱི

རྩོད་རྒྱུགས་དེ་ཡང་གཞུང་ད་ག་རང་གི་རྩོད་རྒྱུགས་དེ་ནང་ལོགས་ལ་ཡ་གཙོ་བོ་ཡབ་སྲས་གསུམ་གྱི་གསུང་དང་ཨ་ནི་གྲྭ་ཚང་སོ་སོའི་ཡིག་ཆ་དེ་ཚོ་བལྟ་ནས་ལོ་རྒྱུགས་ཀྱི་དུས་གནང་དགོས་པ་རེད་ཨ་ནི་བློ་རྒྱུགས་རྩོད་རྒྱུགས་བྱེད་དེ་ནས་བྲིས་རྒྱུགས་ལ་ཡང་ད་ག་ནང་བཞིན་གྱི་ཀ་སྡེ་དང་ཁ་སྡེ་གཉིས་ནང་ནས་ཀ་སྡེ་འདྲ་བོ་གཅིག་ཡིན་པ་ཡིན་ན་ཡང་ཨ་ནི་ལོ་དེ་གི་ལོ་རིམ་གྱི་རྩོད་གཞུང་དེ་ཨ་ནི་གཞུང་ཆེན་བཀའ་པོད་ལྔ་ནང་ཚན་གྱི་ད་ཕར་ཕྱིན་གཙོ་བོ་ཡིན་དུས་ཕར་ཕྱིན་གྱི་གཞུང་ཨ་ནི་མངོན་རྟོགས་རྒྱན་གྱི་འགྲེལ་པ། འགྲེལ་པ་དོན་གསལ་དང། ཉི་ཁྲི་སྣང་བ་ད་ག་ནང་བཞིན་གྱི་ལེགས་བཤད་གསེར་ཕྲེང་དང། རྣམ་བཤད་སྙིང་རྒྱན་རྟོགས་དཀའི་སྣང་བ། གྲྭ་ཚང་སོ་སོའི་གི་ཡིག་ཆ་དགོངས་འགྲེལ། སྤྱི་དོན་དང་ད་ག་ནང་བཞིན་ད་གང་གང་ཡོད་རེད་མཐའ་དཔྱོད་ད་དེ་ཚོ་གང་གང་ནང་ནས་ང་ཚོས་དུ་ལྟ་དགོས་བ་རེད་དེ་དང་འབྲེལ་ནས་རྗེ་རིན་པོ་ཆེ་གི་གསུང་ཀུན་གཞི་རྩ་བ་དང་ཀུན་གཞི་དཀའ་འགྲེལ། ཀུན་གཞི་རྟེན་འབྲེལ།

དཀའ་གནད་གསལ་བའི་མེ་ལོང་དང་སུམ་ཅུ་པ་དང་རྟགས་འཇུག་པ་དང་ད་ག་ནང་བཞིན་གྱི་དགེ་ལུགས་ཆོས་འབྱུང་དང་ད་ག་ནང་བཞིན་གྱི་སྙན་ངག་གི་ནང་ལོགས་ལ་གྲགས་པ་རྟོགས་བརྗོད་ཀྱི་གསུང་དང་ད་ག་ནང་བཞིན་གྱི་རྒྱལ་བ ྋགོང་ས་ལྔ་པ་ཆེན་པོའི་སྙན་ངག་དགོངས་འགྲེལ་ད་འདི་འདྲའི་གི་གསུང་མང་པོ་ཞེ་པོ་ཅིག་དེ་ཚོ་ནས་བལྟ་ནས་ད་བློ་རྒྱུགས་རྩོད་རྒྱུགས་བྲིས་རྒྱུགས་དེ་རྒྱུགས་རེ་རེ་ལོ་རེ་རེ་གི་རྒྱུགས་སྤྲོད་དེ་དབྱར་གནས་ནང་ཚར་ནས་ཨ་ནི་ཡ་འཛིན་གྲྭ་གོང་ལ་འདུག་འགྲོ་གི་རེད་ད། ཕར་ཕྱིན་འཛིན་གྲྭ་བདུན་ཚར་སོང་ན་ཨ་ནི་ཕར་ཕྱིན་རབ་འབྱམས་པ་ཟེར་དེ་ཐོན་འགྲོ་བ་རེད། ཕར་ཕྱིན་རབ་འབྱམས་པ་ཐོན་པ་དང་ཨ་ནི་འཛིན་གྲྭ་དབུ་མ་ནང་ལ་འགྲོ་དགོས་པ་རེད། དབུ་མ་ནང་ལ་མར་ཡིན་པ་ཡིན་ན་ཡང་དབུ་མ་གི་ལོ་རིམ་གསུམ་ཡོད་རེད། དབུ་མ་ལོ་རིམ་དང་པོ་གི་སྐབས་ལ་ལོ་རིམ་དང་པོ་དང། ལོ་རིམ་དང་པོའི་སྐབས་ལ་དབུ་མ་སེམས་བསྐྱེད་ཟེར་ནས་དབུ་མ་འདུག་སེ་མར་འགྲོ་ནས་ཨ་ནི་དགག་བྱ་ངོས་འཛིན་དང་དེ་ཚོ་སྒང་ཁ་དབུ་མ་སེམས་བསྐྱེད་ནང་ལ་འགྲོ་དགོས་པ་རེད་དབུ་མ་སེམས་བསྐྱེད།

ཨ་ནེ། ད་ད་ག་ནང་བཞིན་གྱི་དབུ་མ་སྤྱི་དོན་དབུ་མ་སྤྱི་མཐའ་དཔྱོད་གཉིས་ཡོད་རེད། ད་ག་ནང་བཞིན་གྱི་དབུ་མ་ཆེན་མོ་ལ་སོགས་པ་དེ་འདྲས་ཡོད་རེད། ད་ག་ནང་བཞིན་གྱི་དབུ་མའི་གི་དོགས་གཅོད་དེ་འདྲས་དང། ཨ་ནེ་གཞུང་གཞན་པ་དེ་འདྲས་མང་པོ་ཨ་ནེ་འདི་ནང་ན་བལྟ་ནས་འགྲོ་དགོས་བ་རེད་དབུ་མའི་གི་ཨ་ནེ་ལོ་གསུམ་རེར་སྐབས་ལ་དབུ་མ་བལྟ་བ་དང་མཉམ་དུ་ཨ་ནེ་ད་ག་ནང་བཞིན་གྱི་ཨ་ནེ

འགྲེལ་པ་མངོན་པའི་རྒྱན་མཛོད་རྩ་བའི་གི། ཨ་ནི་རང་འགྲེལ་ཡོད་རེད་འགྲེལ་པ་མངོན་པའི་རྒྱན་ཡང་ཡོད་རེད། རྒྱལ་བ་དགེ་འདུན་གྲུབ་པའི་གསུང་མཛོད་ཊཱིཀ་ཐར་ལམ་གསལ་བྱེད་དང། ད་ག་ནང་བཞིན་གྱི་གྲྭ་ཚང་སོ་སོ་གི་ཨ་ནི་མཛོད། ཤེས་བྱ་རབ་གསལ་ལ་སོགས་པ་ཨ་ནི་མཛོད་སྤྱི་དོན་མཐའ་དཔྱོད་ད་ག་ནང་བཞིན་གྱི་རྫི་ཡུལ་དོམ་རྒྱལ་ད་ག་ནང་བཞིན་དེ་འདྲ་ཡོད་རེད་དེ་འདྲའི་ཆ་ཚང་གཅིག་མར་བཏང་ཡོད་འདི་ག་ལ་ཨ་ནི་དེ་དང་འབྲེལ་ནས་ཨ་ནི་ད་ག་ནང་བཞིན་གྱི་གྲྭ་ཚང་སོ་སོའི་ནང་ལོགས་ལ་ཡང་ཨ་ནི་འདུག་ཡོད་རེད་ཨ་ནི་ཚན་རིག་དེ་རིང་ཁ་སང་པའི་ཡིན་ན་རྒྱུགས་སྤྲོད་སྐབས་ལ་ཚན་རིག་འདུག་རྒྱུགས་སྤྲོད་དེ་ཚོ་ཡོད་རེད་ནི་ཚན་རིག་དེ་ཡང་ག་འདྲ་ཡོད་རེད་པས་ཟེར་དུས་ཨ་ནི། འདུལ་བ། གར་སུ་བ་རེད་ཟེར་ན་དབུ་མ་བདག་འགོག་འཛིན་གྲྭ་དང་ཨ་ནི་འདུལ་བ་ལྔ་ཕྲུགས་འཛིན་གྲྭ་གཉིས་དེ་ཨ་ནི་སྔོན་འགྲོ་གི་ཚན་རིག་གི་སྔོན་འགྲོ་དེ་ཨིན་ཇིའི་སློབ་ཁྲིད་གནང་ཡག་དང་ཨིན་ཇི་གི་རྒྱུགས་སྤྲོད་དང་ད་ག་ནང་བཞིན་གྱི་ཨང་རྩིས་དེ་ཚོ་འདུག་སེ་འགྲོ་གི་ཡོད་རེད་ཨ་ནི་འདུལ་བ། ཨ་ནི་སྤང་ལྟུང་འཛིན་གྲྭ་སྤྱི་བསྟན་འཛིན་གྲྭ། ལས་བྱེད་འཛིན་གྲྭ་འཛིན་གྲྭ་གཉིས་དང་འདུལ་བ་མཐའ་མ་གཉིས་དང། མཛོད་མཐའ་མ་གཉིས་སྐབས་ལ་མཛོད། སྟོད་ཆ་སྨད་ཆ་གཉིས་ཡོད་དེ་མཛོད་འཛིན་གྲྭ་གཉིས་འོ་དེ་བཞི་ལ་ནི་གཙོ་བོ་ཚན་རིག་གི་རྒྱུགས་སྤྲོད་ཡག་འདུག་སེ་ཡོད་རེད་ད་དེ་སྤྱི་སྙོམས་དེ་ནས་གྲྭ་ཚང་མང་ཆེ་བ་ད་ག་ནང་བཞིན་ཡིན་དུས་ནི་གང་ལྟར་དེ་ནས་མར་དགེ་ལུགས་རྒྱུགས་སྤྲོད་ལ་ཞུགས་དགོས་རེད་དགེ་ལུགས་རྒྱུགས་སྤྲོད་ལ་ཞུགས་པ་ལ་གྲྭ་ཚང་སོ་སོའི་གི་འཛིན་གྲྭ་བཅུ་བདུན་དེ་ཐོན་ཚར་ནས་ནི་དགེ་ལུགས་རྒྱུགས་སྤྲོད་ལ་ཞུགས་དགོས་རེད་དགེ་ལུགས་རྒྱུགས་སྤྲོད་ལ་ལོ་དང་པོ་ལ་ནང་ལ་བཀའ་རམས་ལོ་དང་པོ་གཉིས་དེ་ལ་བཀའ་རམས་དང་པོ་གཉིས་དང། ལོ་གསུམ་པ་བཞི་པ་གཉིས་དེ་ལ་སློབ་དཔོན་ལོ་རིམ་དང་པོ་དང་གཉིས་པ། ནས་ལོ་ལྔ་པ་དང་དྲུག་པ་དེ་ལ་ལྷ་རམས་ལོ་རིམ་དང་པོ་དང་གཉིས་པ་འདུག་སེ་རེད། ད་འདིའི་གི། སློབ་ཚན་འདྲ་བོ་བྱས་པ་ཡིན་ན་ཡང། བཀའ་རམས་དང་པོའི་སྐབས་ལ་གཞུང་བཀའ་རམས་དང་པོ་དང་གཉིས་པའི་སྐབས་ལ་གཞུང་ཆེན་བཀའ་པོད་ལྔ་ཆ་ཚང། བཀའ་རམས་དང་པོའི་སྐབས་ལ་གཞུང་ཆེན་བཀའ་པོད་ལྔ་གི་སྟོད་ཆ་འགྲོ་ཡག་དང་བཀའ་རམས་ལོ་རིམ་གཉིས་པའི་སྐབས་ལ་གཞུང་ཆེན་བཀའ་པོད་ལྔ་གི་སྨད་ཆ་འགྲོ་ཡག་རེད། དེ་ཡང་གཞུང་ཆེན་བཀའ་པོད་ལྔ་དེའི་གི་རྩོད་རྒྱུགས་དང་བྲིས་རྒྱུགས་གཉིས་ཀ་ཡོད་རེད། ད་འདིའི་སྒང་ལ་བྲིས་རྒྱུགས་ནང་ལོགས་ལ་ཡང་གཞུང་ཆེན་བཀའ་པོད་ལྔ་གཅིག་པོ་མ་ཡིན་པར་བཀའ་རམས་ལོ་རིམ་དང་པོ་ལ་སུམ་ཅུ་པ་དང་བཀའ་རམས་ལོ་རིམ་གཉིས་པའི་སྐབས་ལ་རྟགས་འཇུག་གི་རིག་གནས་དེ་སྐབས་ལ་རིག་གནས་དེ་ལ་སུམ་ཅུ་པ་དང་རྟགས་འཇུག་པ་གཉིས་གཙོ་བོ་བྱས་ནས་ཡོང་གི་ཡོད་རེད། ད་ག་ནང་བཞིན་གྱི་དགེ་ལུགས་ཆོས་འབྱུང་སྟོད་ཆ་དང་སྨད་ཆ་དང།

གཞུང་ཆེན་བཀའ་པོད་ལྔ་གཅིག་པོ་མ་ཡིན་པ། ཚན་རིག་གི་སློབ་ཚན་དེ་ཡང་བཀའ་རམས་ལོ་རིམ་དང་པོ་གཉིས་པའི་དང་སྐབས་ལ་འདི་ཡོད་རེད། འདིའི་གི་གཞུང་འདྲ་བོ་བྱས་བརྗོད་བྱ་འདྲ་བོ་བྱས་གཙོ་བོ་དེ་ཕར་ཕྱིན་འདྲ་བོ་ཡིན་ན་རྣམ་བཤད་སྙིང་རྒྱན་གཙོ་བོ་བྱས་ནས་ཡོང་གི་ཡོད་རེད། མངོན་རྟོགས་རྒྱན་དང་རྣམ་བཤད་སྙིང་རྒྱན་ད་ག་ནང་བཞིན་གྱི་ད་རྩོད་རྒྱུགས་སྐབས་ལ་ཡང་གསེར་འཕྲེང་དང་ཡེ་རྗེ་རིན་པོ་ཆེའི་གསུང་དང་ད་ག་ནང་བཞིན་ཆ་ཚང་ཅིག་དགེ་ལུགས་རྒྱུགས་སྤྲོད་ནང་དུ་འགྲོ་གི་ཡོད་རེད། ད་ག་ནང་བཞིན་གྱི་མཛོད་འདྲ་བོ་བྱས་པ་ཡིན་ན་གཙོ་བོ་དེ་མཛོད་ཊཱིཀ་ཐར་ལམ་གསལ་བྱེད

དེ་ནས་རྒྱུགས་སྤྲོད་དེ་ཐོན་སོང་ན་ཨ་ནི། བཀའ་རམས་འཛིན་གྲྭ་འདི་དེ་ཐོན་འགྲོ་དུས་ཨ་ནི་སློབ་དཔོན་ལོ་རིམ་དང་པོ་དང་གཉིས་པ་རེད། སློབ་དཔོན་ལོ་རིམ་དང་པོ་དང་གཉིས་པའི་སྐབས་ལ་གཞུང་ཆེན་བཀའ་པོད་ལྔ་གཙོ་བོ་རེད་དེ་ཡིན་ན་ཡང་གཞུང་མི་འདྲ་བ་ཆགས་འགྲོ་གི་ཡོད་རེད། གཞུང་ཆེན་བཀའ་པོད་ལྔའི་ནང་ནས་ནི་འདུལ་བ་འདྲ་བོ་བྱས་པ་ཡིན་ན་ཨ་ནི། འདུལ་བ་མདོ་རྩ་བ་དང་ཨ་ནི་ད་ག་ནང་བཞིན་གྱི་འདིའི་རྗེས་ལ་འདུལ་བ་དེ་འགྲེལ་པ་གཙོ་བོ་དེ་ཨ་ནི་འདུལ་བ་མཚོ་ཊཱིཀ་ཉི་མའི་འོད་ཟེར

ནི། དེ་ནས་ཚད་མ་འདྲ་བོ་བྱས་པ་ཡིན་ན་ཡང་ལེའུ་གསུམ་པ་དེའི་ཆ་ཚང་དེ་ནང་ལ། ལེའུ་གསུམ་པའི་གི་བརྗོད་བྱ་ཆ་ཚང་དེ་ནང་ལ་ནི་འགྲོ་ཐུབ་པ་གནང་གི་ཡོད་རེད། ད་ག་ནང་བཞིན་གྱི་དེ། ཕར་ཕྱིན་རྣམ་འགྲེལ། ནི། འདུལ་བ་མཛོད། འོ་དེ་འདྲ་བྱས་ད་ག་འདར། སློབ་དཔོན་ལོ་རིམ་དང་པོ་དང་གཉིས་པའི་སྐབས་ལ་ནི་གཙོ་བོ། འདི་ཡང་ག་རེ་ཡོད་རེད་པས་ཟེར་དུས་ད་གིས་ཞུས་པ་ནང་བཞིན་གྱི་བཀའ་རམས་དང་པོ་དགེ་ལུགས་རྒྱུགས་སྤྲོད་འགྲོ་དུས་སྐབས་ལ་བྲིས་རྒྱུགས་དགུ་ཡོད་རེད།

ལྷ་རམས་ཡིན་པ་ཡིན་ན་ལྷ་རམས་སྐབས་ལ་བྲིས་རྒྱུགས་གཙོ་བོ་ཡོད་མ་རེད་བྲིས་རྒྱུགས་དམིགས་བསལ་ཡོད་མ་རེད་ཡིན་ན་ཡང་རྩོམ་རྒྱག་མཁན་ཡོད་པ་ཡིན་ན་རྩོམ་གྱི་ཆེད་དུ་རིགས་གཅིག་རྐང་འཛིན་གྱི་ནང་ནས་རྩོམ་འདི་འདྲ་ཡོད་རེད་དེ། གཞུང་ཆེན་འདི་ནང་ལོགས་ལ་གཞུང་ཆེན་མོ་གི་ནང་ལོགས་དེ་སྔ་དང་མ་འདྲ་བ་ལྷ་རམས་ལོ་རིམ་དང་པོ་དང་གཉིས་པའི་སྐབས་ལ་རྩ་བ་ཤེས་རབ་ལ་སོགས་པའི་ད་གཙོ་བོ་དེ་རིགས་ཚོགས་དྲུག་ཀ་ཡོད་རེད། རིགས་ཚོགས་དྲུག་ཀ་དབུ་མ་རིན་ཆེན་ཕྲེང་བ་དང་རྩོད་བཟློག་ཞིབ་མོ་རྣམ་འཐག་ད་འདི་ནང་ལོགས་ལ་ཆ་ཚང་བྱེད་དབུ་མ་རིགས་ཚོགས་དྲུག་ཀ་ཆ་ཚང་བྱེད་ཡོད་རེད་ད་ག་ནང་བཞིན་གྱི་དབུ་མའི་སྐོར་ལ་དབུ་མ་བཞི་བརྒྱ་པ་དང་དེ་འདྲའི་ཡོང་གི་ཡོད་རེད་དབུ་མ་བཞི་བརྒྱ་པ་དབུ་མ་སྣང་བ་དབུ་མ་སྙིང་པོ་ཨོ་འདི་ཆ་ཚང་དུ་སླེབས་ཡོད་རེད་ད་ག་ནང་བཞིན་གྱི་ཨ་ནི་ཕར་ཕྱིན་གྱི་གཞུང་འདྲ་བོ་ཅིག་ཡིན་པ་ཡིན་ན་ཨ་ནི་བྱམས་ཆོས་རྗེ་བཙུན་བྱམས་པ་མགོན་པོ་གྱི་གསུང་ཨ་ནི་མདོ་སྡེ་རྒྱན་དང་རྒྱུད་བླ་མ།

ཨ་ནེ་བྱམས་ཆོས་སྡེ་ལྔ་དང་དབུ་མ་རིགས་ཚོགས་དྲུག། དབུ་མ་བཞི་བརྒྱ་པ་དབུ་མ་སྙིང་པོ། ཨོ་དེ་ཆ་ཚང་ད་ག་ནང་བཞིན་གྱི་ཚད་མའི་སྐོར་ནང་ལོགས་ལ་ཚད་མ་ཀུན་བཏུས་དང་ཨ་ནེ་ཚད་ཆེན་གཙོ་བོ་བྱེད་ནས་ཡོང་ནས་ད་གང་ལྟར་འདི་གཞུང་ཆེན་མོར་འདུག་ཟེར་བ་རེད་དེ་གང་ལྟར་ཨ་ནེ་གཤམ་ནས་ཡར་བརྩིས་ནས་ཨ་ནེ་ཡར་དགེ་ལུགས་རྒྱུགས་སྤྲོད་ཆ་ཚང་ཐོན་ནས་བསླབ་པ་སློབ་གཉེར་གནང་དེ་གི་གདན་ས་ཁག་ཏུ་དང་གདན་ས་ཁག་ནང་ལོགས་ལ་ད་བསླབ་པ་སློབ་གཉེར་གནང་དེ་ནས་དགེ་བཤེས་ལྷ་རམས་པ་ཅིག་ཐོན་པ་ལ་ཨ་ནེ་ལོ་ཉི་ཤུ་རྩ་གསུམ་ཕྱག་དཔེ་གཟིགས་ན་མ་གཏོགས་ཨ་ནེ་འགྲིག་གི་ཡོད་པ་མ་རེད། ད་ཕྱག་དཔེ་གཟིགས་པ་དང་མཉམ་དུ་ཨ་ནེ་ང་རང་ཚོ་གི་གདན་ས་ཁག་ནང་ལོགས་ལ་ཐོས་བསམ་སྒོམ་གསུམ་གནང་མཁན་དེ་སྒོམ་སྐྱོན་མཁན་ཞེ་བོ་ཅིག་ཡོད་རེད། སྒོམ་སྐྱོན་མཁན་དེ་དུས་རྒྱུན་དུ་ང་རང་ཚོ་གི་དེ་འདྲས་རེད་ད་ཉིན་ཞག་དྲུག་ཅིག་ཡིན་པ་ཡིན་ན་ཞོགས་ཀས་ཡར་སྔ་པོ་ལངས་ནས་ཉི་མ་འཆར་ཅན་སྔ་དུས་ཡིན་ན་ཡང་ང་ཚོ་ཚོགས་ཡོད་དུས་སྐབས་ལ་གྲྭ་ཇ་མང་ཇ་དེ་འདྲས་ཚོགས་ཡོད་དུས་ཆུ་ཚོད་དྲུག་པ་ནས་ཚོགས་གཏོང་གི་ཡོད་རེད་དེ་ཆུ་ཚོད་ལྔ་པ་ལྔ་དང་ཕྱེད་ཀ་ནས་སོ་སོ་ཡར་ལངས་ནས་བློ་འཛིན་གནང་ཡས་དང་སྒོམ་སྐྱོན་ཡས་གཙོ་བོ་བྱེད་ནས་ཡོང། ཨ་ནི་ཕྱག་ཚོད་དྲུག་པ་ནས་ཨ་ནི་བློ་འཛིན་གནང་ཡ་དང་ཚོགས་ཡོད་ན་ཚོགས་ཚོགས་མེད་ན་བློ་འཛིན་གནང་ཡ་འོ་ཐུགས་འཛིན་གནང་ཡ་གཙོ་བོ་རེད། ཨ་ནི་དེ་དང་སྦྲེལ་ནས་ཨ་ནི་ཆུ་ཆུ་ཚོད་ཕྱག་ཚོད་དྲུག་པ་བདུན་པ་ལ་ཐུག་པ་གསོལ་ཇ་མཆོད། དེ་ནས་བདུན་པ་ནས་ཨ་ནི་བརྒྱད་པ་དགུ་པ་ནས་བརྒྱད་པ་དགུ་པ་བར་དུ་ཨ་ནི་དཔེ་ཁྲིད་གནང་ཡ་དང། ཨ་ནི་རྒན་པ་ཚོ་དཔེ་ཁྲིད་ཅིག་གི་དཔེ་ཆ་ཁྲིད་ཀར་འགྲོ་ཡ་རེད། ཨ་ནི་བློ་འཛིན་ཡིན་པ་ཡིན་ན་བློ་འཛིན་བཏང་ཡ་དང་ཕྱག་དཔེ་ཀློག་ཡ་དང་གཙོ་བོ་ཨ་ནི་ཕྱག་ཚོད་དགུ་པ་ནས་ཆོས་ར་ཡར་ཚུགས་དགོས་རེད།

སྒོམ་སྐྱོན་ནས་མཐའ་ཡས་སོ་སོ་སོ་སོ་གྱི་ལམ་རིམ་བཤར་སྒོམ་གནང་ཡ་རེད། བྱང་ཆུབ་ཀྱི་སེམས་དང་སྟོང་ཉིད་རྟོགས་པའི་ཤེས་རབ་སྒོམ་སྐྱོན་གཙོ་བོ་རེད། ད་ག་ནང་བཞིན་གྱི་གཞུང་ཆེན་སོ་སོ་ལ་གཞུང་སོ་སོ་གྱི་ཨ་ནི་བཤར་སྒོམ་གནང་ཡ་ཨ་ནི་སྐྱབས་འགྲོ་སེམས་བསྐྱེད་རེད་ད་ག་ནང་བཞིན་གྱི་ཞེས་སྒོ་བཤེས་གཉེན་བསྟེན་ཚུལ་ནས་བཟུང་ནས་མི་སློབ་པའི་ཟུང་འཇུག་བར་དུ་ཨ་ནི་སྒོམ་སྐྱོན་ཡ་འོ་དེ་འདྲའི་གནང་གི་ཡོད་རེད། འོ་དེ་དང་འབྲེལ་ནས་ད་འདུག་ཟེར་ནས་ད། འགྲོ་སྟངས་གཅིག་བྱས་ནས་གང་ལྟར

དཔེ་ཁྲིད་དགེ་རྒན་དང་ཁོང་རྣམ་ཚོ་མར་ཕེབས་ནས་དགེ་བཤེས་ལས་ཐོག་ཏུ་འཛུགས་དམ་བཅའ་གཙོ་བོ་དང་ཚོགས་ལངས་ཡོད་ན་ཚོགས་ལངས་དམ་བཅའ་དང་དགེ་བཤེས་ལས་ཐོག་ཏུ་འཛུགས་དམ་བཅའ་བཞག་ཡས་དང་དེ་འདྲ་བྱས་ནས་ཨ་ནི་ཚར་མ་གནང་བར་དུ་འདུག་ཟེར་དེ་ནི་ཡང་རོགས་ཚོགས་ཚོགས་ཀྱི་རེད་རོགས་ཚོགས་ཡང་ཚོགས་པ་དང་ཡང་བཤད་ཡང་གཞན་དོན་དུ་འཛུགས་ཨ་ནི་ཤེས་རབ་སྙིང་པོ་གསུངས་པ་དང་ཤེས་རབ་སྙིང་པོ་ཚར་བ་དང་ཡང་སྒོམ་རྒྱུ་ཡང་ཡང་ཉིན་བྱེད་ལ་ཡང་སྒོམ་སྐར་མ་བཅུ་བཅོ་ལྔ་འདུག་སྐར་མ་སྒོམ་རྒྱུ་ཨ་ནི་བཟློག་པ་རྒྱབ་ད་ནང་བཞིན་གྱི་དབུ་མ་འཇུག་པ་གསུང་དགོས་རེད།

ཨ་ནི་ཞལ་ལག་དེ་མཆོད་ཚར་བ་དང་ཡང་དཔེ་ཆ་ཁྲིད་གནང་ཡས་དང་ཡིག་གཟུགས་སྦྱང་གནང་ཡས་དང་དེའི་ཁམས་ཚན་སོ་སོ་གི་དམ་དྲག་ནང་ནས་ཡིག་གཟུགས་སྦྱང་གནང་ཡས་དེ་འདྲ་ཡོད་རེད་ཨ་ད་དེའི་རྗེས་ལ་ཡང་ཕྱག་ཚོད་གཉིས་པའི་ཚོད་ནས་ཡང་དཔེ་ཆ་ཁྲིད་འགོ་ཚུགས་གནང་ཡས་དང་དེ་ནས་ཕྱག་ཚོད་ལྔ་བ་བར་དུ་དཔེ་ཆ་ཁྲིད་དེ་ནས་ཨ་ནི་དགོང་དག་ཡག་ཡང་དཔེ་ཆ་ཁྲིད་ཡས་དང་བློ་འཛིན་བློ་བློ་འཛིན་གནང་ཡས་དང་དཔེ་ཀློག་རྒྱག་ཡས་དང་དེ་ཚོ་གང་ག་ཕྱག་ཚོད་བདུན་པ་བར་དུ་བྱེད་བདུན་པ་ནས་ཡང་ཡར་ཚུགས་ནས་ཡང་རོ་ཚོགས་སྐུ་རིམ་ཡར་ཚུགས་དགོས་རེད་སྐུ་རིམ་ཡག་རོ་ཚོགས་ཡར་ཚུགས་ཡོང་དུས་ཨ་ནི་སྒྲོལ་མ་ཉི་ཤུ་རྩ་གཅིག་རྒྱས་པ་ཡིན་ན་སྒྲོལ་མ་ཉི་ཤུ་རྩ་གཅིག་དེ་ནས་སྒྲོལ་མ་བཅུ་བདུན་བཅོ་བརྒྱད་བདུན་དེ་ནས་སྒྲོལ་མ་བདུན་ཡན་ཆད་གང་ལྟར་འདི་འདྲ་བྱེད་དུས་འགོ་བ་རེད་ཆགས་ཆེན་སྒྲོལ་མ་བདུན་སྒྲོལ་མའི་བསྟོད་པ་གསུང་ཡས་དང་ཨ་ནི་ཤེས་རབ་སྙིང་པོ་དང་གདུགས་ཤེར་སེང་གསུམ་གྱི་དང་སེང་གདོང་མའི་རྟ་བཏང་ཡས་དང་ད་ནང་བཞིན་གྱི་ཨ་ནི་ད་འདི་ནང་ལོགས་ལ་ད་རྗེ་རིན་པོ་ཆེ་གི་གསུང། གཙོ་བོ་གཙོ་བོ་དེ་དབུ་མ་དབུ་མ་འཇུག་པ་གཙོ་བོ་དེ་ནི་སྐུ་རིམ་དེ་ཚོ་ནང་ལ། གྲྭ་ཇའི་སྐབས་ལ་ཡང་མངོན་རྟོགས་རྒྱན་གཙོ་བོ་དེ་དང། ཨ་ནི། སྐུ་རིམ་སྐབས་ལ་ཡང་དབུ་མ་འཇུག་པ་ཨོ་རྒྱན་འཇུག་གཉིས་དེ་གང་ལྟར་དཔེ་ཆ་བ་ཅིག་ཡིན་པ་ཕྱིན་ཆད་དེ་ལ་རྒྱན་འཇུག་གཉིས་བློ་ལ་མ་སོན་ན་དཔེ་ཆ་བ་རིག་གོ་མ་རེད་རྒྱན་འཇུག་གཉིས་ཆ་ཚང་བློ་ལ་འགྲོ་མཁན་ཆགས་དེ་གོ་རེད་དབུ་མ་འཇུག་པ་ཉན་སྤྱོད་དང། སྐུ་རིམ་སྐབས་ལ་དབུ་མ་འཇུག་པའི་རྟ་ཆེན་བཏང་ནས་ཨ་ནི་དབུ་མ་འཇུག་པ་སྟོན་ན། རྗེ་རིན་པོ་ཆེའི་གསུང་བསྟོད་སྤྲིན་རྒྱ་མཚོ་དང། ཨོ་ད་ནང་བཞིན་གྱི་གསུང་གལ་ཆེ་མང་པོ་ཅིག་གྲྭ་ཚང་སོ་སོ་གི་ཐུན་མོང་མ་ཡིན་པའི་རྟ་ཆེན་དེ་ཚོ་དང་ཕྱག་ཚོད་དགུ་པ་བར་དུ་སྐུ་རིམ་ཚུགས། ཨ་ནི་དགུ་པ་ནས་རྩོད་པ་དུ་ཚུགས་བ་རེད། ད་རྩོད་པ་ཚུགས་ཡོད་དེ་ད་གི་རྒྱུགས་སྤྲོད་སྐོར་ལ་འདུག་ཟེར་ནས་ཞུས་པ་ནང་བཞིན་གྱི་རྒྱུགས་སྤྲོད་འཛིན་གྲྭ་ཡག་ཐོན་པ་དང་འདུག་ཟེར་བ་རེད། ཨ་ནི་འདི་ནི་ཡང་ལོ་ཉི་ཤུ་རྩ་གསུམ་ཐོན་པ་དང་ཨ་ནི་འདི་འདྲའི་ཆེད་ནས་ད་གང་ལྟར་སྒོམ་སྐྱོན་ཡས་དང་གཉིས་རེ་གཉིས་རེ་གི་རྩོད་པ་བྱས་ནས་འདུག་ཟེར་བ་རེད་ཨ་ནི་གཟིམ་ཤག་ལ་མ་ཕེབས་པ་ཡིན་ན་ཡང་ཡང་ཆོས་ར་ནང་ལོགས་ལ་བརྡར་ཤ་བྱས་ནས་དཔེ་ཆ་ལྟ་ཡས་དེ་ཚོ་གང་ག་ཡིན་པ་དེ་ཡང་དཔེ་ཀློག་རྒྱག་ཡས་དང་སྐྱོར་རྟ་སྐྱོར་ཡས་དང་དེ་འདྲ་བྱས་ནས་གང་ལྟར་ཞོགས་ཀས་ཕྱག་ཚོད་དྲུག་པ་ཚོད་ནས་འགོ་བཙུགས་ནས་དགོང་དག་ཕྱག་ཚོད་བཅུ་གཅིག་བཅུ་གཉིས་བར་དུ་ཕྱག་དཔེ་བློ་འཛིན་གནང་ཡས་དང་སྐོམ་སྐྱེས་ཐོས་བསམ་སྒོམ་གསུམ་ཉམས་ལེན་གནང་ཡས་དང་དཔེ་མི་སྲིད་ཧ་ལས་པ། ཨ་ད་དངོས་གནས་ཞི་བོ་གཅིག་ཨ་ད་གཙོ་བོ་གཅིག་གཙོ་བོ་དེ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་བཞེད་བཀའ་དྲིན་ལ་བརྟེན་ནས་ད་འདི་འདྲ་ཞིག་ནས་ཡོང་དགོས་བ་རེད་ད་དགེ་བཤེས་ལོ་ཉི་ཤུ་རྩ་གསུམ་ཐོན་ནས་དགེ་བཤེས་ལྷ་རམས་པ་དམ་བཅའ་བཞག་ཡས་ད་ནང་བཞིན་གྱི་དགེ་བཤེས་ཚོགས་རམས་པ་དང་གླིང་བསྲེ་དང་རྡོ་རམས་པ་དང་བཀའ་བཅུ་དང་དེ་འདྲས་སོ་སོ་སོ་དགེ་བཤེས་དེ་ལ་མི་འདྲ་བ་མི་འདྲ་བ་ཐུགས་སུ་ཡོད་རེད་དེ་ཆ་ཚང་དགེ་ལུགས་རྒྱུགས་སྤྲོད་ཐོན་ནས་དགེ་བཤེས། རྒྱུགས་སྤྲོད་གྲྭ་ཚང་སོ་སོའི་འཛིན་གྲྭ་བཅུ་བདུན་འདི་ཐོན། དགེ་ལུགས་རྒྱུགས་སྤྲོད་ལོ་དྲུག་ཆ་ཚང་ཐོན་པ་ཡིན་ན་ཨ་ནི་དགེ་བཤེས་ལྷ་རམས་པ་བརྩི་དུས་སྨོན་ལམ་སྐབས་ལ་དམ་བཅའ་བཞག་ཡས་དང་ལྷ་རམས་པ་ཐོན་ཡས་དེ་རེད། ཨ་ནི་དགེ་ལུགས་རྒྱུགས་སྤྲོད་མ་ཐོན་ན་ལྷ་རམས་བཏང་ཆོག་གོ་མ་རེད། འོ་དེ་འདྲའི་གི་ད་ང་རང་ཚོ་གི་སྒྲིག་འཛུགས་རི་བོ་དགེ་ལྡན་པའི་སྒྲིག་འཛུགས་བཅའ་ཡིག་ཆེན་མོ་ནང་ལོགས་ལ་ལར་དགེ་བཤེས་ལྷ་རམས་པ་ཅིག་བཏང་ཕྱིན་ཆད་དེ་ལ་དགེ་ལུགས་རྒྱུགས་སྤྲོད་ཆ་ཚང་ཅིག་ཐོན་ནས་ཨ་ནི་སྨོན་ལམ་ཆེན་མོའི་དམ་བཅའ་བཞག་སོང་ན་ཨ་ནི་གོ་དགེ་བཤེས་ལྷ་རམས་པ་བྱ་དགོས། དེ་ནི་མ་ཡིན་པ་ཨ་ནི་ཡང་དགེ་བཤེས་ཚོགས་རམས་པ་ཡོད་རེད་ད་ནང་བཞིན་གྱི་ད་དགེ་བཤེས་གླིང་བསྲེ་དང་བཀའ་རམས་རྡོ་རམས་ད་ནང་བཞིན་གྱི་ཨ་ནི་བཀའ་བཅུ་དེ་འདྲ་མང་པོ་བཞུགས་ཡོད་རེད་དེ་སོ་སོ་སོ་ནས་ད་ད་འདི་ཆ་ཚང་ཚར་ནས་ཨ་ནི་རྒྱུད་པ་ལ་རྒྱུད་གྲྭ་སྟོད་སྨད་གཉིས་ལ་རྒྱུད་སྟོད་ལ་ཕེབས་མཁན་དང་རྒྱུད་སྨད་ལ་ཕེབས་མཁན་དགེ་བཤེས་སོ་སོ་ཨ་ནི་ཁམས་ཚན་སོ་སོའི་ཐུགས་དགོངས་དང་སྦྲགས་ནས་ཨ་ནི་རྒྱུད་པ་ལ་ཕེབས་རྒྱུད་པ་ལ་ལོ་གཅིག་ལ་ཡང་ཨ་ནི་སྔགས་ཀྱི་འཆད་ཉན་ཆ་ཚང་གནང་ཡང་གདན་ས་ལ་ཚུར་ཕེབས་གདན་ས་ལ་ཚུར་ཕེབས་ན་ཡང་སྔགས་ཡང་སྐྱོར་ཟེར་རྒྱུ་དེ་ཡོག་རེད། སྔགས་ལོ་གསུམ་བལྟ་དགོས་པ་རེད། ལོ་དང་པོ་ལོ་དང་པོ་དེ་ལ་རྒྱུད་སྡེ་འོག་མ་གསུམ་གྱི་ད་འདི་སྔགས་ལྟ་དུས་སྐབས་ལ་ཡང་བློ་རྒྱུགས་དམིགས་བསལ་ཡོག་མ་རེད་སོ་སོ་སོས་བློ་འཛིན་གནང་ཡས་མ་གཏོགས་རྒྱུགས་སྤྲོད་དེ་ལ་རྩོད་རྒྱུགས་དང་བྲིས་རྒྱུགས་གཉིས་ཡོག་རེད་སྔགས་རྒྱུད་སྡེ་འོག་མ་གསུམ་གྱི་བྲིས་རྒྱུགས་དང་ཨ་ནི་རྩོད་རྒྱུགས་བལྟ་སོང་ན་ཨ་ནི་ཨ་ནི་ལོ་རིམ་གཉིས་པ་ལ་ཡར་ཕེབས། ལོ་རིམ་གཉིས་པའི་སྐབས་ལ་ཨ་ནེ་བསྐྱེད་རིམ་གཙོ་བོ་རེད་ད་རྒྱུད་སྡེ་འོག་མ་གསུམ་ཟེར་ཡག་གི་དེ་རྗེ་རིན་པོ་ཆེ་གི་སྔགས་རིམ་ཆེན་མོ་ནང་ལོགས་ལ་རྒྱུད་སྡེ་འོག་མ་གསུམ་དང་མཁས་གྲུབ་རིན་པོ་ཆེ་གི་རྒྱུད་སྡེ་སྤྱི་རྣམ་དང་ད་ག་ནང་བཞིན་གྱི་གྲྭ་ཚང་སོ་སོ་གི་ཨ་ནེ་རྒྱུད་སྡེ་སྤྱི་རྣམ་དེ་འདྲ་གི་ཨ་ནེ་གསུང་དེ་ཚོ་གང་ཡིན་པ་བལྟ་ཡ་རེད། ལོ་གཉིས་པའི་སྐབས་ལ་ཨ་ནེ་གཙོ་བོ་གཙོ་བོ་དེ་ཨ་ནེ་རྗེ་རིན་པོ་ཆེ་གི་གསུང།

རྩོད་རྒྱུགས་གནང་ནས་ཐོན་སོང་ན་ལོ་རིམ་གསུམ་པ། ལོ་རིམ་གསུམ་པ་ལ་ཡང་བརྗོད་བྱ་ད་ག་ནང་བཞིན་གྱི་རྗེ་རིན་པོ་ཆེ་གི་གསུང་སྔགས་རིམ་ཆེན་མོ་གི་རྫོགས་རིམ་གྱི་སྐོར་གྱི་ཆ་ཚང་ཅིག་བལྟ་དགོས་པ་རེད། ད་ག་ནང་བཞིན་གྱི་རྫོགས་རིམ་རིམ་ལྔ་གསལ་སྒྲོན། ད་ག་ནང་བཞིན་གྱི་གྲྭ་ཚང་སོ་སོ་གི་བསྐྱེད་རྫོགས་ཀྱི་གསུང་གི་ནང་ནས་རྫོགས་རིམ་མན་ཆད་དེ་ཚོ་ཆ་ཚང་ཅིག་བལྟས་ན་ལོ་རིམ་གསུམ་པ་ཐོན་པ་དང་སྔགས་རབ་འབྱམས་པ་དུ་ཐོན་གོ་རེད་གང་ལྟར་ཨ་ནི་གྲྭ་ཚང་སོ་སོའི་གི་ཨ་ནི་བསླབ་པ་སློབ་གཉེར་གནང་ཚར་བ་དང་ཨ་ནི་དགེ་བཤེས་དགེ་བཤེས་དམ་བཅའ་བཞག་ནས་ཡང་བསྐྱར་ཨ་ནི་སྔགས་དེ་ད་འདི་འདྲའི་གི་རྒྱུགས་སྤྲོད་ཐོན་ཚར་མཁན་དེ་ཨ་ནི་གདན་སའི་ནང་ལ་ལ་བཞུགས་ནས་དཔེ་ཆ་ཁྲིད་མཁན་དེ་གཙོ་བོ་གནང་ནས་དཔེ་ཆ་ཁྲིད་ནས་བཞུགས་མཁན་ཨ་བོ་ཡག་པོ་ཞེ་པོ་དེ་འདྲའི་ཧ་ལས་པ་དངོས་གནས་དྲང་གནས་དཔེ་ཞེ་པོ་ཡག་པོ་དེ་འདྲའི་དཔེ་ཆ་ཁྲིད་ནས་དངོས་གནས་དྲང་གནས་ཨ་ནི་ཕྱི་ལོགས་ལ་ཡང་ཆོས་ཚོགས་ཁང་ལ་ཕེབས་བསྡད་མཁན་དང་ཡང་ད་སྔོན་དང་མ་ཨ་ནི་དང་པོ་ཏོ་ང་ཚོ་བྱ་བྲལ་ལ་ཕེབས་བསྡད་མཁན་ཨོ་དེ་འདྲའི་བྱ་བྲལ་གནང་ནས་བཞུགས་བསྡད་མཁན་དེ་འདྲས་དང། ཡང་ཁ་ཤས་བྱ་བྲལ་ལ་ཕྱི་ལོགས་ལ་མ་ཕེབས་པ་ཡིན་ན་ཡང་དགོན་པ་ནང་ལོགས་ལ་བྱ་བྲལ་རང་གནང་ནས། ཨོ་དཔེ་དེ་ཁོ་རང་ཉིན་ཞག་ཕྲུགས་གཅིག་གི་ཉམས་ལེན་དེ་ཚོ་གནང་ཨ་ནི་ཚོགས་ཆོས་ར་དེ་ཚོ་ཕེབས་ཨ་ནི་དཔེ་ཁྲིད་དེ་འདྲས་རྒྱབ་དེ་འདྲས་གནང་བསྡད་མཁན་དང། ཨ་ནི་དཔེ་ཁྲིད་སྐབས་ལ་ཡང་སོ་སོ་སོ་གི་འཛིན་གྲྭ་སོ་སོ་གྲྭ་ཚང་སོ་སོ་གི་ནང་ལོགས་ལ་འཛིན་གྲྭ་མང་པོ་ཞེ་པོ་ཡོད་རེད་འཛིན་གྲྭ་གང་ག་ལོ་ལ་དཔེ་ཆ་ཁྲིད་བསྡད་མཁན་ཉིན་མ་གཅིག་ལ་ཕྱག་དཔེ་ཁྲིད་བསྡད་མཁན་ཁ་ཤས་ཨ་ནི་ལྔ་དྲུག། ཨ་ནི་གསུམ། དེ་འདྲའི་ཡན་ཆད་ཁྲིད་མཁན་གསུམ་ཡན་ཆད་ཁྲིད་ནས་ཉིན་རེ་ཉིན་རེ་ལ་ཆུ་ཚོད་གསུམ་ཡན་ཆད་ཁྲིད་ནི་གང་ལྟར་ཆུ་ཚོད་གསུམ། བཞི། ལྔ། དྲུག་དེ་འདྲས་བྱས་ནས་ཕྱག་དཔེ་ཁྲིད་གནང་མཁན་ཨོ་དེ་འདྲས་ཕྱག་དཔེ་ཁྲིད་གནང་དགོས་བ་རེད། ཨ་ནི་གྲྭ་ཚང་སོ་སོའི་གི་ཨ་ནི་དགེ་བཤེས་ཐོན་ཚར་བ་དང་ཨ་ནི་གྲྭ་ཚང་གི་ཡང་ཨ་ནི་ཕྱག་དཔེ་ཁྲིད་ཐུབ་མཁན་ཕྱག་དཔེ་ཁྲིད་རེད་ཕྱག་དཔེ་ཁྲིད་མ་ཐུབ་ན་ཡང་གྲྭ་ཚང་གི་ལས་སྣེ་དེ་འདྲས་གནང་ཡས་དང་འདྲས་དང་ད་ག་ནང་བཞིན་གྱི་གྲྭ་ཚང་གི་དགེ་འདུན་མང་ཞབས་ཕྱི་ཞུས་ནས་དེ་འདྲས་ཞུ་བསྡད་མཁན་ད་ག་ནང་བཞིན་གི་ཨ་ནི་རྒྱུགས་སྤྲོད་གི་རྒྱུགས་སྤྲོད་ཚོགས་ཆུང་ཡིན་ཨེ་རེད

ད་བར་དུ་བར་དུ་ཡ། གསུང་ཆོས་དང་ད་ནད་ཡམས་དང་དེ་འདྲའི་སྐབས་ལ་མ་གཏོགས་གཞན་མང་ང། ཟླ་བ་གཅིག་གི་རིང་ལྗང་དགུན་ཆོས་ཚོགས་ཡོང་དུས་ལྗང་དགུན་ཆོས་ཀྱི་རྣམ་འགྲེལ་འཛིན་གྲྭ་དེ་ཡང་ད་གི་འཛིན་གྲྭ་བཅུ་བདུན་གྱི་སྐོར་འདི་ནང་ལོགས་ལ་བགོ་བཤའ་བརྒྱབ་ནས་གཞུང་ཚན་རེ་རེ་བྱས་ནས་གང་ལྟར་གོ་མ་གལ་ནས་མཆོད་བརྗོད་ནས་བཟུང་ནས་མར་ད་ཤར་བྱས་ནས་རྣམ་འགྲེལ་ཐར་ལམ་གསལ་བྱེད་པ་གཞུང་དེ་བགོ་བཤའ་བརྒྱབ་ནས་པ་གཞུང་ནས་མ་བྱས་ནས་ནི་ལེའུ་བཞི་པ་བར་དུ་ཆ་ཚང་བཏང་ཡས་དང་ད་དེ་དེའི་སྐབས་སུ་ཡིན་པ་ཡིན་ན་ཡང་གཤམ་གྱི་འཛིན་གྲྭ་དེ་ཚོ་གང་ཡིན་པ་དེ། ཡང་དབུ་མ་ཐོན་ཚར་བ་འདུལ་བ་དང་དེ་ཚོ་ཡང་ཨ་ནི་ཚད་ཆེན་དང་ཨ་ནི་དེ་འདྲས་གཟིགས་པ་རེད་དེ་དང་འབྲེལ་ནས་ཡང་ང་རང་ཚོ་གི་འདི་ནང་ལོགས་ལ་བྱམས་ཆོས་ཆོས་ཐོག་ཡོད་རེད་བྱམས་ཆོས་ཆོས་ཐོག་དེ་ཨ་ནི་ལྗང་དགུན་ཆོས་ཚུགས་པ་དང་མཉམ་དུ་དབུ་མ་རིགས་ཚོགས་དྲུག་དང་ཨ་ནི་བྱམས་ཆོས་སྡེ་ལྔ་ཨོ་དེ་འདྲས་ཀྱི་ཆོས་ཐོག་རེད་དེ་ཡང་འདི་ཡིན་པ་ཡིན་པ་ཡིན་ན་ཡང་དགེ་ལུགས་རྒྱུགས་སྤྲོད་ལ་ཕེབས་མཁན་བཀའ་རམས་ལོ་རིམ་དང་པོ་གཉིས་པ་སློབ་དཔོན་ལོ་རིམ་དང་པོ་ཨ་ནི་ལོ་རིམ་གཉིས་པ་ཨོ་འཛིན་གྲྭ་བཞི་དེ་གཙོ་བོ་གཅིག་རྐང་གསེབ་ནས་ཨ་ནི་བྱམས་ཆོས་ཆོས་ཐོག་ཡང་ཟླ་བ་གཅིག་གཅིག

སོ་སོ་སོ་བསླབ་པ་སློབ་གཉེར་ཁོ་རང་ལ་ཤུགས་བརྒྱབ་ནས་དཔེ་ཆ་ཁོ་རང་ལྟ་ནས་བསྡད་མཁན་ཨོ་དེ་འདྲའི་ཡག་པོ་ཞེ་པོ་ཅིག་ཡོད་རེད་དེ་འདྲའི་ཡིན་དུས་ད་མུ་མཐུད་ནས་ངེད་ཀྱི་ད་ལྟ་ཨ་ནེ་བཙན་བྱོལ་སྒྲིག་འཛུགས་ཀྱིས་ད་གང་ལྟར་བསླབ་པ་སློབ་གཉེར་གནང་སྟངས་སྐོར་དེའང་དེ་འདྲའི་གདན་ས་ཁག་ཏུ་དེ་འདྲའི་གནང་ཡ་དེ་ཚོ་ཨོ་ད་དེ་འདྲའི་བྱས་ནས་མུ་མཐུད་ནས་བཏང་ནས་ཨ་ནེ་དེ་འདྲའི་ལྟ་ནས་ཨ་ནེ་གདན་ས་ཁག་ནང་ལོགས་ལ་ཨ་ནེ་ལོ་བཅུ་བདུན་ཐོན་པ་དང་དགེ་ལུགས་རྒྱུགས་སྤྲོད་ལོ་དྲུག་ཕེབས་ལོ་དྲུག་དེ་ཚར་བ་དང་ཨ་ནེ་རྒྱུད་གྲྭ་སྟོད་སྨད་གཉིས་ཕེབས་སྔགས་རྒྱུགས་སྔགས་ལ་ཕྱིན་ཡོད་ན་དེ་ནས་ཡང་གདན་ས་ལ་ཚུར་ཕེབས་ནས་ཨ་ནི་སྔགས་ལོ་རིམ་གསུམ་བཏང་ནས་ལོ་གསུམ་ཐོན་པ་དང་ཨ་ནི་ལོ་གསུམ་ཐོན་མཁན་གྱི་ནང་ནས་ཨ་ནི་ཕྱག་དཔེ་ཁྲིད་མཁན་དེ་ཚོ་དཔེ་ཁྲིད་དགེ་རྒན་ཕྱག་དཔེ་ཁྲིད་མཁན་དེ་ཚོ་སྔགས་ལོ་གསུམ་ཐོན་ནས་ཨ་ནི་ང་ཚོ་འདུག་ཟེར་ནས་བསྐོ་བཞག་བྱས་ནས་ཚོགས་འདུ་ཚོགས་ནས་ད་སྔ་དཔེ་ཁྲིད་དགེ་རྒན་བསྐོ་བཞག་གནང་ཡས་དང་དེ་ཚོ་དེ་འདྲ་ཆགས་ཀྱི་ཡོད་རེད་ད་གང་ལྟར་མས་ནས་ཡར་ཕེབས་ནས་གང་ལྟར་བས་ཉི་མ་གཅིག་ནང་ལོགས་ལ་ཡང་དུས་ཚོད་འཕྲོ་བརླག་མ་འགྲོ་བའི་ཐོག་ནས་དགའ་དགའ་སློ་ཧ་ལས་པ་གནང་ཡང་བསླབ་པ་སློབ་གཉེར་ཁོ་རང་གནང་ནས་མི་ཚེ་ཁོ་རང་བསླབ་པ་སློབ་གཉེར་གནང་ནས་ལོ་ཉི་ཤུ་རྩ་གཉིས་རྩ་གསུམ་འདི་འདྲའི་ཕྱག་དཔེ་གཟིགས་འདི་འདྲའི་གནང་ནས་ད་གང་ལྟར་ཨ་ནི་ཐོས་བསམ་སྒོམ་གསུམ་བསླབ་པ་ཐོས་བསམ་སྒོམ་གསུམ་འདི་ཧ་ལས་པ་ཞེ་པོ་ཅིག་གནང་དགོས་བ་རེད་ད་དེ་ཡིན་དུས་ཨོ་དེ་ཚོ་གང་ཡིན་པ་དེ་ཨ་ནི་གཙོ་ཆེར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེ་བཀའ་དྲིན་དང་བཙན་བྱོལ་བོད་མིའི་སྒྲིག་འཛུགས་དང་ད་ག་ནང་བཞིན་གྱི་ཨ་ནི་དེ་སྔ་ནས་ཕེབས་བསྡད་མཁན་གྱི་རྒན་པ་རྣམ་པ་ཚོ་གི་སྐུ་ལས་བསྐྱོན་པ་ལ་བརྟེན་ནས་ད་ལྟ་བར་དུ་དཔེ་མི་སྲིད་ཨ་ནི་གདན་ས་ཁག་ནང་ལོགས་ལ་ཡང་ཨ་ནི་དགེ་ལུགས་གཅིག་པུ་མ་ཡིན་པ་ས་སྐྱ་བཀའ་བརྒྱུད་རྙིང་མ་བོན་པོ་སྒང་ག་ཕེབས་ནས་ཕྱག་དཔེ་གཟིགས་བསྡད་མཁན་མང་པོ་ཞེ་དྲག་ཡོད་རེད་ཨ་ནི་འདི་ནང་ལོགས་ལ་མི་རིགས་ཡིན་པ་ཡིན་ན་ཡང་བོད་པའི་མི་རིགས་གཅིག་པུ་མ་ཡིན་པ་ཧི་མ་ལ་ཡའི་རི་རྒྱུད་དེ་འདྲའི་མང་པོ་ཡོད་རེད

སྒང་ག་ལོག་ཆ་སྙོམས། ད་འདི་ནང་ལོགས་ལ་བོད་རིགས་ཡིན་མིན་སྐད་ཆ་མེད་པ་སྒང་ག་ལོག་གི་དཔེ་ཆ་སུ་ཐོན་པ་ཡིན་ན་སོ་སོ་འཇོན་པ་ཡིན་ན་ག་རེ་ཡིན་ནའང་བྱེད་ཆོག་མཁན་ག་རེ་ཡིན་ནའང་གནང་ཐུབ་མཁན་ཨོ་འདི་ཆ་ཚང་ཆ་སྙོམས་གཅིག་པ་གཅིག་རྐྱང་ཆགས་བསྡད་པ་རེད་མི་རིགས་ཀྱི་དབྱེ་བ་མེད་པ་ཆོས་ལུགས་ཀྱི་དབྱེ་བ་མེད་པ་ཆོལ་ཁའི་དབྱེ་བ་མེད་པ་གང་ལྟར་སུ་ཡིན་པ་ཡིན་ཡང་སོ་སོའི་དཔེ་ཆ་ལྟ་ཡས་དང་སོ་སོ་ཉམས་ལེན་བྱེད་ཡས་དང་སྒང་ག་ལ་ལོག་ལ། ཆོས་ལུགས་རིས་མེད་དང་ཆོལ་ཁ་རིས་མེད་ཅན་ཡོན་དང་སུ་ཡིན་ཡང་མི་རིགས་སུ་ཡིན་ཡང་ཡོང་ཆོག་ཡས་དང་དེ་རིང་ཁ་སང་རབ་བྱུང་མ་ཡིན་པ་ཡིན་པ་ཡིན་ཡང་ཨ་ནི་བསླབ་པ་སློབ་གཉེར་གནང་བསྡད་མཁན་དེ་ཚོ་ཁྱིམ་པའི་ནང་ལ་ཡོད་རེད་དེ་ཚོ་ཡིན་པ་ཡིན་ཡང་ཆོས་ར་ནང་ལ་ལ་ཕེབས་ཆོག་ཡས་དང་དེ་འདྲ་ཡོད་རེད་དགོངས་པ་ཞུས་དེ་བྱས་ནས་གང་ལྟར་དཔེ་དམིགས་བསལ་མཐུན་རྐྱེན་བཟང་པོ་ཞེ་པོ་ཅིག་ཡོད་རེད་ད་དེ་ཚོ་གང་ཡིན་པ་དེ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེ་བཀའ་དྲིན་ཉག་གཅིག་ལ་བརྟེན་ནས་བྱུང་ཡོད་དུས་ང་རང་ཚོ་སྒང་ག་གི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བརྟན་ནས་ཐུགས་ཀྱི་བཞེད་དོན་མཐའ་དག་ལྷུན་གྱིས་གྲུབ་པ་དང། ཨ་ནི། རིང་ནས་མྱུར་དུ་བསྣམས་པའི་ཨ་ནི་གཞིས་བྱེས་བོད་མི་ཡོངས་ཀྱི་ཨ་ནི་བདེན་དོན་མྱུར་དུ་གསལ་བ། ཨ་ནི་བོད་མིའི་རང་དབང་མྱུར་དུ་རོགས་ཐོབ་པ་དང་ཨ་ནི་གཞིས་བྱེས་མཉམ་འཛོམས་ཡོང་བ་དང་བཀྲ་ཤིས་པའི་ཉི་མ་མྱུར་དུ་ཤར་བ་དང་ཨ་ནི་བོད་ཆོས་ལྡན་གྱི་ཞིང་ཁམས་ནང་ལོགས་ལ་ཨ་ནི་སྔར་བཞིན་ཨ་ནི་དཔལ་ནཱ་ལེནྡྲ་གྱི་ཆོས་བརྒྱུད་དེ་ཚོ་ཡང་བོད་གངས་ཅན་གྱི་ནང་ལོགས་ལ་བསྟན་པ་དར་བ་བྱས་དེ་སྔ་ནས་དཔེ་ཞེ་པོ་ཡོད་པ་ནང་བཞིན་ད་དུང་ཅིག་ཡག་པོ་ཅིག་ཡོང་ཐུབ་པའི་ཨ་ནི་སྨོན་འདུན་ཞུ་གི་ཡོད་ཨ་ནི་ཐུགས་རྗེ་ཆེ་བཀའ་དྲིན་ཆེ།
དེ་རིང་གི་ལས་རིམ་དེ་ཙམ་ཡིན་གཟའ་འཁོར་རྗེས་མའི་ནང་དཔལ་རྒྱལ་བ་ཇོ་ནང་པའི་ནང་སློབ་གཉེར་གནང་ཕྱོགས་སྐོར་ངོ་སྤྲོད་གནང་རྒྱུ་ཡིན་ང་ཚོའི་ལས་རིམ་གསན་གཟིགས་གནང་བ་ཐུགས་རྗེ་ཆེ།